མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ

ཚང་མ་མི་མང་ཚང་མའི་གི་བར་ལ་དུས་ཚོད་འདི་ལ་ཡང་སླེབས་དགོས་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཞེས། ད་དེ་རིང་གི་འདི་ལས་རིམ་གི་གསུང་རབ་ནི་མི་མང་ཚང་མའི་གི་བར་ལ་ང་ཕུལ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང་ཞེས། ད་དེ་གི། ཡབ་དཀོན་མཆོག་གི་གསུང་རབ་དེ། ཕུལ་བའི་སྐབས་ཀྱི་གདོང་ནས་ང་ཡང་ཁྱེད་ཚོ་ལ།

ད་དེ་རིང་གི་འདི་གསུང་རབ་དེ་དཀོན་མཆོག་གིས་བདུད་བདུད་སཱ་ཏན་ལ་གསུངས་པ། ཁོང་གི་ལྟོས་དང་ང་ཡི་གཡོག་པོ་ཡོབ་ཀྱིས་ང་ལ་དམོད་མོ་གཏོང་གི་མི་འདུག་པ། བདུད་སཱ་ཏན་གྱིས་དཀོན་མཆོག་ལ་ལབ་པ། གལ་སྲིད་ཁྱེད་ཀྱི་ཕྱག་ཁོ་རང་གི་སྟེང་ལ་བཞག་ནས་ཁོང་ལ་ན་ཚ། ཕོག། བཅུག་ན་ཁོང་གི་ཏག་ཏག་ཁྱེད་ལ་དམོད་མོ་གཏོང་གི་རེད། ཞེས་ལབ་པ་ཡིན་དེ་ནས་དཀོན་མཆོག་གི་བདུད་སཱ་ཏན་ལ་གསུངས་པ་བྱས་ན་འགྲིག་པ་ངས་ཁོང་ལ་ན་ཚ་ཕོག་བཅུག་གི་ཡིན། ཉིན་ཉི་མ་ཞིག་ལ་ཡོབ་ལ་ན་ཚ།

དམོད་མོ་བཏང་ནས་ཤི་བ་དགའ་ཟེར། ཡོབ་ཀྱི་མོ་ལ་ལབ་པ་ལྐུགས་མ། ཁྱོད་ལྐུགས་པ་ཁྱོད། ཁྱོད་ཀྱི་བཟང་པོ་རྣམས་དཀོན་མཆོག་ནས་བྱུང་བ་ཡིན་པ་ཡིད། ཆེས་བྱས་ཀྱང། དཀའ་ངལ་རྣམས་ཁོང་ནས་བྱུང་བ་ཡིན་པ་ག་རེ་བྱས་ནས་ཡི་ཡིད་ཆེས་མི་བྱེད་དམ་ཟེར། ཡོབ་ཀྱི་ག་རེ་བྱུང་བྱུང་ཡང་དཀོན་མཆོག་ལ་དམོད་མོ་མ་བརྒྱབ་པ་ཡིན། དུས་ཚོད་དེ་ལ་ཡོབ་ཀྱི་གྲོགས་པོ་ཁ་ཤས་ཁོང་ལ་ལྟ་བར་ཡོང་པར་ཡིན། ཡིན་ན་ཁོང་ཚོ་ཡོབ་ངོ་མ་ཤེས་པ་ཡིན། གང་ལ་ཟེར་ན་ཡོབ་ལ་ན་ཚ་བྱུང་ནས་ཤིན་ཏུ་དཀའ་མོ་ཆགས་ཡོད་པ་རེད། ཁོང་ཚོ་ཡོབ་ཀྱི་རྩར་ལ་ཡོང་ནས་ཁོང་ཡོབ་ཡིན་པ། ལྷ་དཔོན་ནང་སོ་སོ་རང་གི་དུག་ལོག་རལ་བ་ཡིན། ཉིན་བདུན་གྱི་རྗེས་ལ་ཡོབ་ཀྱིས་ལབ་པ་ཁོང་གིས་དཀོན་མཆོག་ལ་དམོད་མོ་མ་བཏང་བར་སོ་སོ་རང་གི་སྐྱེས་པའི་གི་ཉིན་མོ་དང་རང་གི་མི་ཚེ་ལ་དམོད་མོ་གཏོང་ནས་ལབ་པར། ག་རེ་བྱས་ན་ང་ཨ་མའི་ཡི་མངལ་གྱི་ནང་དུ་མ་རེད། ག་རེ་བྱས་ན་ང་སྐྱེས་པའི་གི་ཉིན་མོ་འདི་ལ་ངའི་ཡི་རྣམ་ཤེས་མ་བརླགས་པ་ཡིན་ནམ། ག་རེ་བྱས་ནས་ཨ་མའི་གི་ང་ཡར་བསླངས་བསླངས་ནས་ནུ་མ་སྤྲད་པ་ཡིན་ནམ། དེ་རིང་བདག་ལ་ཞི་བདེ་མེད་པས་སེམས་པ་སྐྱིད་པོ་ཡང་མི་འདུག། ངལ་དང་ང་དང་དཀའ་ངལ་ནང་ནང་དུ་ལོག་ཡོང་ཟེར་ནས་སོ་སོ་རང་གཅིག་པུ་ལ་དམོད་མོ་གཏོང་བ་ཡིན། ཡིན་ནའང་ཁོང་གིས་དཀོན་མཆོག་ལ་དམོད་མོ་གང་ཡང་བཏང་བ་མེད། དེ་ནས་ཡོབ་གྲོགས་པོ་ཞིག་ཁོང་ལ་ལབ་པ། ངས་ཁྱེད་ལ་སྐད་ཆ་ཞིག་བཤད་ན་ཁྱེད། ཁོང་ཁྲོ་མ་ལངས་ཁྱེད་ཀྱིས་མི་མང་པོ་ལ་སློབ་གསོ་བརྒྱབ་ནས་རོགས་རམ་བྱས། ཡང་ཁ་ཤས་ཉམ་ཆུང་གི་དབུལ་ཕོངས་ནས་བསྐྱབས། ཡིན་ན་ཡང། དེ་རིང་གི་ཉིན་མོ་འདི་ལ་ཁྱེད་ལ་དཀའ་ངལ་བྱུང་ནས་ག་འགྲོ་འདི་འགྲོ་མེད་པའི་ནང་དུ་ལྷུང་ཡོང། ཡིན་ན། ངས་དུང་ཁྱེད་ཀྱི་ཀུན་སྤྱོད་ལ་རེ་བ་བྱེད་བ་དང། དམོད་མོ་མང་བཏགས་བ་ལ་ངས་ཧོང་ཀུན་སྤྱོད་ཀྱི་ཚང་མ་མེད་པ་དང་ཁོང་གི་འཁྲུངས་འགྲོ་ཡི་ཚང་མ་ལ་འཕྲིན་བཅོལ་དང། ཀྱེ་ཧོ་ཀུན་སྤྱོད་ཀྱིས་རང་གི། གཡོག་ལ་ཐུགས་སེམས་མ་བཏང། སྔ་དྲོ་ནས་དགོང་མོ་ཡི་བར་དུ་ཚང་མ་ཤི་ཡང་ལྟ་མཁན་མེད། ཇག་པ་རྣམས་ཀྱིས་རྒྱུ་ནོར་ཆ་མི་རྣམས་སྡུག་བསྔལ་གྱི་དོན་དུ་སྐྱེ། དེ་ནས་ཡོབ་ཀྱིས་སྨྲས་པ། གལ་སྲིད་ང་ཡི་དཀའ་ངལ་དང་སྡུག་བསྔལ་ཚང་མའི་གི་སྐོར་ལ་ཡར་བསྐྱབས་པ་ཡིན་ན། རྒྱ་མཚོ་ཡི་བྱེ་མ་ལས་མང་བའང་ཡོད། ཀུན་དབང་གི་དཀོན་མཆོག་གི་མདའ་རྣམས་ནི་ང་ཡི་ནང་དུ་ཡོད། ང་ཡི་སེམས་ཀྱིས་མདའ་རྣམས་ནི་དུག་འཐུང་ཡོད། དཀོན་མཆོག་གི་འཇིགས་སྣང་བསྐུལ་བ་དེ་ཚོ་ང་ཡི་གི་མིག་མདུན་དུ་དབང་ཁྲིད་ནས་དེ་ང་བར་ཡིན་ནོ་ཞེས་དཀོན་མཆོག་གིས་ང་ཡི་སྨོན་ལམ་གྲུབ་པར་བྱས་ནས་ངས་རེ་བ་བྱས་པ། གནང་ནས་ག་འདྲ་ཡི་ཡག་པོ་མ་རེད་དམ་དཀོན་མཆོག་གི་ཕྱག་ང་ཡི་ཐོག་ཏུ་བཞག་ནས་ང་ཡི་སྲོག་གི་དབུགས་གཅོད་པའི་གི་ཐུགས་དགོངས་ཡོད་ནས་ག་འདྲ་ཡི་ཡག་པོ་མ་རེད་གལ་སྲིད་དེ་འདྲ་བྱུང་བ་ཡིན་ན་ང་ལ་སེམས་གསོ་ཡི་ཐོག་ནས་ཁོང་གིས་ང་ལ་སྡུག་བསྔལ་གཏོང་ཡང་ངས་བཟོད་པ་སྒོམ་ཐུབ། ད་ལྟར་ང་རང་འགྲོ་ས་ལ་འགྲོ་གི་ཡིན། མགོན་པོ་བཞིན་ནས་ཐལ་བ་ནང་དུ་ངལ་གསོ་བྱས་རྗེས་ཁྱེད་ཀྱིས་ང་འཚོལ་ཡང་མཐོང་མི་ཐུབ། ཅེས་ལབ་པ་ཡིན་ནའང་དེ་ནས་གྲོགས་པོ་གཞན་ཞིག་གིས་ལབ་པ་ག་དུས་བར་དུ་ཁྱེད་ཀྱིས་དེ་འདྲ་བཤད་ནས་བསྡད་ཀྱི་ཡིན་ནམ་དཀོན་མཆོག་གིས་ག་རེ་བཟང་པོ་ཡོད་པ་འདི་ལ་གང་བྱུང་མང་བྱུང་བྱེད་ཀྱི་མ་རེད་ཁྱོད་ཀྱི་ཕྲུ་གུ་རྣམས་ཀྱིས་དཀོན་མཆོག་གི་ཐོག་ཏུ་སྡིག་པ་བྱས་པ་ཡིན་ནོ་ཞེས། མི་མང་ལྷན་པའི་རྣམ་པ་ཚོ་ད་དེ་རིང་གི་འདི་གི་ལས་རིམ་དེ་ཁྱེད་ཚོ་མི་མང་ཚང་མ་ལ་འདི་གི་བཀའ་དང་ཁྱི་ཚང་གོ་དེ

ཉིད་ཀྱི་འདི་ལས་རིམ་འདི་ག་འདྲ། གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་རྒྱུ་ཡོད་ན་ཉིད་ལ་གསུང་རོགས་གནང། ཉིད་ལ་གསུང་མཁན་གྱི་ཐོག་ལ་ཡི་གེ་སྐལ་སའི་གི་རྒྱ་དེ་འདི་རུ་ཡོད། ཡི་གེ་སྐལ་སའི་རྒྱ་དེ་ལས་རིམ་ཨ་ས་གི་བ་ནི། Post Box Number གཅིག་ཀླད་ཀོར་གཉིས།

དུས་ཚོད་དུས་ཚོད་ལ་རང་གི fix དུས་ཚོད་འགོར་བ་མེད་ལ། དེའི་དུས་ཚོད་དེ་ལ་ལས་ཀ་ཅི་ཙམ་བྱས་ནའོ་དེ་དུས་ཚོད་དུས་ཚོད་ནང་དེ་ལ་བས་ཁོ་དགོས་ཡ་རེད། འོ་ད་དེ་དུས་ཚོད་དུས་ཚོད་ནང་དེ་ལ་ལས་ཀ་བས་ཁོ་ན་རང་གི་གཟུགས་པོ་ལ་ཕན་ཐོགས་པོ་འཇིགས་པོ་ཡོང་བ་རེད། འོ་ད།